དེ་ད་རེས་སྒོ་དེ། ང་ཅི་ར་ན། ག་ས་རྫོང་ཁོ་ན་ལས་པའི་དེ་འགོ་རྩུབ་ཨིན། དེ་ད་ད་རེས་ག་ས་རྫོང་ཁོ་ན་ལས་དེ་ལས་རིམ་དེ་ཕུད་ནས་འགོ་རྩུབ་དང་འབྲེལ་དེ་ཡོད་པས་དེ་ཟིན་ན་མི་སྙན་གསན་ན་མི། འགྲུག་མི་ཡོང་ལོ་དེ་ད་རེས་ང་ཅི་ལས་རིམ་ཕུད་མི་ཆག་ཆེབ་ཀྱི་ཁ་ཐུ་ལས་དེ་ལྷག་པོར་དེ་ཡོད་ང་ཅི་འགྲུག་བྱང་དྲ་དེ་ལས་ཟིན་ད་དེ་དེ་ཙག་ཙུ་ལྷན་ཚོ་མཉམ་འབྲེལ་གྱི་ཐོག་ལས་པའི་དེ་ཡོད་པས་དེ་ད་ལས་རིམ་དེ་དེ་བས་ཕུད་འོ་ཉིན་དེ་ང་ཅི་ཀྱི་ཁ་ཐུ་ལས་ག་ར་ལོ་དེ་ཆོམ་པ་ལས་སུ་ད་བཀྲ་ཤིས་དེ་ལ་ཡོད་ཡོད་ཟེར་ཞུ་ནས་ལ་ད་ང་ཅི་ད་རེས་ན་གི། རྒྱལ་བློན། ཚོགས་སྡེ་གྱི་དེ་འདེམས་ངོ་ཁོང་གསུམ་ཐོན་འདི་གྱི་བའི་ཡོ་བ་ལས་བསྟན་འདི་གྱི་བའི་ད་ཁོང་ར་གསུམ་གྱི་བར་ན་ལུ་དེ་ང་གཅིག་གྱི་ན་ལ་མ་ཚོད་འབྲིང་གྱི་ལས་རིམ་དེ་འགོ་འབྲིང་ཐ་མི་ད་དེ་ན་ལུ་ང་ར་ཁ་ཏུ་ལས་ད་རྡོར་རྫུས་ཅི་ན་ལ་མ་ཞུ་ར་ཅི་བོ་བ་ཅིན་ད་ང་གཅིག་གྱི་ལས་རིམ་དེ་ན་ལུ་ད་ཁོང་ར་འདེམས་ངོ་གསུམ་ལུ་ང་གཅིག་གྱི་ཁ་ཏུ་ལས་དེ་ད་སོད་ཤེས་གྱི་གོ་སྐབས་དུ་སོད་ཕུ་ནི་ཡུལ་སོད་ཤེས་གྱི་གོ་སྐབས་གྱི་དོན་ལུ་དུས་ཡུན་སྐར་མ་བཅུ་ཐམ་རེ་ཕུང་འདི་གྱི་ཤུ་ལས་ང་གཅིག་གྱི

ཁོང་གིས་བཤད་ཚད་དེའི་མཐོ་རིམ་བཤད་ཚད་དེ་ང་ཅག་ལ་ཚོང་འབྲེལ་གྱི་གནའ་ལུགས་དེ་ཟིན་ནོ། དེ་དེ་ལས་འདི་དག་འདྲ་བོ་བེད་དུ་ཡིན་པའི་འདི་གི་ཤུལ་ལས་ང་ཅག་ལ་མཱ་སི་ཏར་སེ་དང་ཙུག་ལ་ཤིའུ་ཡིང་དེའི་དེ་ལྟར་ཚོང་འབྲེལ་བདག་སྐྱོང་གི་གནའ་ལུགས་དེ་ཟིན་ནོ་ཟེར་ཞོར་ནི། དེ་ལས་ད་ལའི་གི་ཉམས་མྱོང་གི་ཐད་ཁ་ལས་ཤུགས་དྲག་ཅིག་པོ་བ་ཅིན་ལའི་གི་ཉམས་མྱོང་དེ་ལོ་ངོ་བཅུ་གཉིས་ཀྱི་ཐད་ཉམས་མྱོང་ཁོ་ལོ་འདུག་ཟེར་ཞོར་ནི་ལ། ད་དེ་ག་ཅི་ད་ག་ཅི་མ་སོགས་བ་ཅིན་མ་པ་ཁ་གསུམ་པའི

དེ་ད་རེས་ང་ཅར་ར་ཙག་ཐུག་གི་ཧུད་བརྡ་ལུགས་ཐུག་ཁ་གནམ་གི་མི་འདི། དེ་དེའི་ག་ནི་བ་གས་ཆེས་སེ་ཤོ་ནི་ལ། དེའི་གས་ཆེ་ཁོ་མི་འདི་ག་ཅི་མི་ས་བ་ཅིན། ང་ཅི་རེ་རྒྱལ་ཁབ་ན་ལུ། ནུ་མཁོ་ནམ་ག་ཏི་ལི་ཧུད་ནི་ན། སློབ་གྲ་ག་ཏི་ཅབ་ནི་ན་ག་དེམ་ཅི་ཅབ་ནི་ན་སྨན་ཁ་ག་ཏི་ཅབ་ན་ག་དེམ་ཅི་ཅབ་ནི་ན། དེ་ཟུན་པས། ཨ་ལུ་བུ་སུ་ཏི་སུ་ཨི་ཨུ་གི་གོ་ཁབ་ག་དེ་བས་ཀྲུ་ནི་ན་ག་དེམ་ཅི་བཟོ་ནི་ན། དེ་ཏི་སུ་ཁ་ཧ་ར་ཐག་ག་ཡི་ཅེ་མོ་ས་བ་ཅིན། གཞུང་ཆུང་གིས་ལྕེབས་དབྱིངས་སེ་ཞུ་ནི་ལ་གླིང་བུ་ལྷན་ཚོགས་ཀྱིས་ལྕེབས་རྣམ་དབྱིངས་སེ་ཞུ་ནི་ལ། དག་དེ་སུ་ལྕེབས་བདག་ལུ་ཏེ་ང་ལྕེ་རྒྱལ་ཡོན་ཚོགས་སྡེ་ངྷ་ཐུ་ལེ་གི་སྲིད་ཇུས་ཀྱི་ལྕགས་ཞིབ་སེ་མའི་རྩ་བ་ར། དེས་ང་ལྕེ་རྨི་སེ་ལུ་ག་དེ་བས་ཕན་ཐོགས་ད་ག། རྨི་སེ་ལུ་ཕན་ཐོགས་བས་བཟོ་བ་ཅིང་ག་དེ་བས་སྦེ་གོ་ནི་ན་དེ་ལྕགས་ཞིབ་དེ་དེའི་མེ་སེ་ཞུ་ནི་ལ། དེ་ནེ་བོ་ལེ་ཏེན་དེ་ང་ར་གི། ཉམས་མྱོང་ལས་དེ་ཤིས་བེའུ་ད་ལུ། དེ་དེའི་ལོ་ང་ན་ལུ། དེ་གོ་སྐབས་ན་བུ་གི་ནའི། ཆ་ཤུ་དེ་བེའུ་ད་ལུ། དེ་ལ་དེ་འཇམ་ཏོག་ཏོག་ཅི་ཙ་ད་པུ་ལ་རེ་མེ་མེ་སེ་ཤུ་ནི་ལ། དེ་ན་ཧ་གོ་གོབ་ལས་ཤ་དུ། ཁྲིམས་ལུགས་ལམ་ལུགས་ཤེས་གོབ་གལ་ཆེ། ང་ཅ་ར་སྤྱི་ཚོགས་ཀི་ལམ་ལུགས་ཧ་གོ་གོབ་གལ་ཆེ། གཞུང་གི་ལམ་ལུགས་ཧ་གོ་གོབ་ཆེ། དེ་ཤི་ཡོབ་ཀི་ན་ཁྱོད་ན་ལུགས་ལ་བེ་ཐང་གི་ལམ་ལུགས་དེ་སོ་ཧ་གོ་གོབ་གལ་ཆི་ཁ་ལུ། དེ་གལ་ཆི་གི་ལམ་ལུགས་དེ་སོའི། དེ་ཧ་གོ་གོབ་དེ་ནམ་སེ་མི་གལ་ཆེ་སེ་ཤུ་ནི་ལ།

དེ་ཁོང་གི་ཕྱག་ལ་དེ་རྣམས་སེམས་མི་གལ་ཆེ་ཐོ་ཐོ་ཅི་ཨིན་པེ། ཨིན་དི་བེ་དི་བེ་རུ། ད་ཁོང་སི་སོག་ལེ་ཀྲུ་ཀྲུ་བི་གི། དེ་བཙུགས་དེ་ཅི་ཨིམ་ལེ་ཏེ་འདི་བེ། དེ་ང་ཅའི་རྒྱལ་ཡོངས་ཚོགས་སྡེ་ངྷ་ཐུ་གི་གཟི་ཐང་འདི་ད། དེ་སི་སོག་གི་ངྷ་ཐུ་ལི་གཟི་ཐང་འདི་ཁྲེ་ཁྲེ་སོ་སོ་བའི་ཡག་ཅོ་མེ་སི་ཞུ་ནི་ཨིན་ལ། ད། ང་ཅ་ར་གཞུང་ཆུང་འདི།

དེ་ལགས་དེ་གོ་སྐབས་མ་ཐོབ་པ་ཕྱིན། དེ་དེ་ག་ཅི་ལས་བསྟན་དེ་གུ་ལུ་མ་ཐོབ་བི་ན་མོ་ལུ་མ་ཐོབ་བི་ན་ག་ལུ་ཐོབ་ཅི་ག་ཏཱ་ནི་གི་དབང་ཚེ་དེ་དེ་འང་ནི། གནས་ཚུལ་ཐོབ་དབང་གི་ལྕགས་ཁྲིམས་ལས་བཅོལ་བ་ཅན་དེ་འང་ཅི་སྒྲུབ་པའི་མི་སེ་ག་ར་བེ་རུ། དེ་ཁྲིམས་ཀྱི་ཐོག་ལས་པའི་འཚེར་སྡང་མེད་པ་བེ་ལེན་ཆོ་བི་སེ་ཞུ་ནི་ལ། ད་ནི་བཟུམ་བེ་ར། ད།

ག་ར་དེ་ཆགས་ལ་ལས་གཞི་མེད་སྣ་ཚོགས་མིས་འཇོན་མ་བཟོད་པ་ཅན། དེ་ང་ཅག་ར་རྒྱལ་ཁབ་ཀྱི་གནས་སྟངས། དབྱི་གོ་གཅིག་གི་གནས་སྟངས་མིན་པ་རྒྱལ་ཁབ་གཅིག་གི་གནས་སྟངས་དེ་དེ་ལས་གཞི་མེད་འཇོན་ནི་གི་ས་གོ་འདུག་དེ་མེབ་ཐེ་ནི་ཉེན་ཁ་ཡ་འདུག་སེ་ཞུ་ནི་ལ། དེ་ནེ་བོད་ལས་ཏེ་འདི་བས་ད་ན་ལ་མ་ང་ཅག་ར་རྒྱལ་ཞིང་རྒྱལ་བས་དེ་སུན་གོབ་ཞུ་གོབ་ལས་ཤ་འདུག་དེ་དེ་སུ་ང་ཅག་ར་དེ་འོ་མི་གི་ཉིམ་དག་པས་ཅི་ན་ལུ་དེ་མི་སེ་ད་འབྲེལ་བ་ཐབ་བེ་གི་དེ་གོ་སྐབས་ལེན་འདི་བས་དེ་ན་ལུ་ཞུ་གེ་དེ་ད་རིས་ང་རི་སྔ་དུ་ལས་རྩ་བ་ཞུ་ནི་ད་ར་དེ་ལོག་ཡང་ཅག་དུ་ཚ་ཅིག་དེ་གེའོ་བཞི་གི་མི་སེ་ལུ། དེ་ནང་བཞིན་ཉིས་སྟོང་བརྒྱད་ཀྱི་རྩ་ཐུབ་ན་ལོ་དེ་སྔ་རོ་ལུ་རྒྱབ་སྐྱོར་མཛད་བསྡད་པའི་གོ་སྐབས་གནང་མེད་འདུག་ལོ་དེ་ག་ཉོ་ག་རི་བྱས་ཟེར་བྱུང་ཡོད་ན། བླ་སོ། ཀ་རི་ཆེ། ད་ལྟ་དུས་ཀྱི་དུས་ཚོད་ས་ཡི་ཁ་འགྲོས་ཀྱི་དུས་ཚོད་དེ་བྱིས་པའི་ས་ངམ་ལས་བསྟན་འདི་གི་བས་ད་ལྟ་གོ་སྐབས་འདི་ད་ང་ཅི་རེད་ན་བསྟན་ཚུལ་ལ་ཕུལ་ནས་ལ། བླ་སོ། དམ་པ་ར་ན་ཉིས་སྟོང། འཛིན་མེད་རྒྱལ་ཁམས་ནག་ལོག། མི་བཟད་མཆེད་ཁྲོ་ཆུང་གསུམ་དང་སྐུ་དྲིན། ལྷན་སྐྱེས་དེ་ལས་ནག་ལོག་ཅང་མ་གཏོགས་སྣང་མེད་དེ་མི་བཟད་དང་ང་ཅི་དགེའོ་བཞི་ཀྱེ་དེ་མི་སེལ་ལོ། དེ་ག་ཅི་དེ་ཆུ་རུལ་དེ་ལས་དག། དེ་དེ་ནག་ལོག་ཅང་མ་གཏོགས་མི་འདོད་ལོ། དེ་མ་འོངས་པ་ཀྱི་ཚ་ཀྱེ། ད་དུ་ང་ཅི་ར་དགེའོ་བཅུ་ཀྱེ། དམངས་སེམས་ཀྱི་རིང་ལུགས་འདི།

དེ་དེ་ཅུང་ངུ་ཞུ་ནི་མིན་ལ། དེ་དེ་ཅུང་ངུ་བ་བྱིན། དེ་ཁྲིམས་དེ། དེ་ཉེ་བར་དུ། ལས་ཞུམ། དམ་ཚིག་ཡོད་པའི་གྱི་ཁྲིམས། དེ་ལས་ཞུམ་དགུ་ནི་ཡིན་མེད། དེ་ཁྲིམས་དེ། རྒྱལ་ཡོངས་ཚོགས་སྡེ་གྱི། དེ་བྱ་ལ་གཟིགས་པའི་མི་ལ་མ་ཞུ་ར། དེ་གཟིགས་བདལ་ལོ། ཁྲིམས་དེ་བཟོ་བའི་སྐབས་ལོ། མི་སེར་དང་གྲོས་མཐུན་པས་དབོ་བས་ལ། དཔེ་དཔེ་བ་བྱིན། གཏམ་ཁུ་དང་སྙུན་གསེས་བཀའ་གདམས་ཀྱི་བཅའ་ཁྲིམས་ཟེར། འདི་བཟོ་དགོས་པ་བཞིན་བཅའ་ཡིག་པའི་དུས་བི་ནམ་དུ་ལས། འདི་ན་རྒྱལ་ཡོངས་ཚོགས་སྡེ་དང་རྫོང་ཁག་ཚོགས་དུས་མི་སེར། ཚོགས་དུས་ཀྱི་འཐུས་མི་ཚོ་ཀྱིས

འདི་བཟུང་པའི་མཁྱེན་རྒྱ་ཆེ་བས་ང་རིག་གི་མཉམ་རོགས་སངས་རྒྱས་མཁའ་འགྲོ་བདག་དེ་བསྟེན་མཛད། གཉིད་ལུས་ཡ་ང་བཟུང་པས་ར་ས་གངས་པ་ནག་གི་མི་སེར་མཉམ་ཆུ་སྲུ་གི་མཐའ་དོན་ལུ་ཟི་འདི་གི་པའི་གདུང་བཟང་འདི་གི་པའི་གདུང་བཟང་འདི་གི་པའི་དེ།

ཁོང་གིས་འབྲི་ལམ་གནམ་ལྕགས་སུ་ངག་གི་ལས་གཞོན་པའི་རཱ་ཧ་ཁོ་སུབ་ཅི་ཡིས་སི་ཞུ་ནི་ལ་ད་ངག་ན་ལེ་མ་ད་རེ་གི་དགེ་སློང་ཚོ་དེ་གི་ན་ལུ་དེ་ལྕགས་མ་ཏོག་གོ་བི་གི་ཁུང་ཅི་དེ་ན་ལེ་མ་ཞུ་བ་ཅིན་ད་ངག་ག་ཅི་པའི་ན་ལུ་ལྕགས་མ་ཏོག་གོ་མོ་ཟེར་བ་ཅིན་དང་པ་ར་ང་ཅི་ར་མི་བ་ང་ད་རིན་པོ་ཆེ་གི། གསུམ་གསུང་ས་ར་ཡོད་ས་ཞུ་ནི་ལ་ག་སྟེ་ར་ཆེན་རུ་ང་གཅིག་གི་རྒྱལ་ཁབ་འདི་ང་གཅིག་ན་བཞིན་སུ་གི་ལ་ལ་བ་ཨིན་ཡིན་སེ་དེ་བོ་ལ་བསྟན་དེ་མི་དབང་ཡབ་སྲས་གཉིས་ཀྱི་ཐུགས་ཀྱི་དགོངས་བཞེད་སྒྲུབ་ནི་བདག་རྒྱལ་ལོ་ག་གི་དཔལ་འཛོམས་ཀྱི་སྒྲུབ་ཐབས་ལུས

དགེ་སློང་ཚོགས་སྡེ་གྱི་ཚོགས་ཁང་འདི། ལྕགས་སྒྲིབ་ཀྱི་ཚོགས་ཁ་ཅིག་གཡོན་པ་ལས་བཏོན། ཤེས་པ་རང་ལས་བཏོན། མ་ཤེས་བུ་དང་གཅིག་ཁ་ཏུན་ཏྲི་བད་ཀྱི་བས། རྒྱལ་ཁབ་ཀྱི་འཕྲལ་དག་ཕུ་ལུ་འཕེན་བད་ཀྱི། མི་མང་གི་བསམ་པ་རྫོགས་ནི་གྱི། ཐབས་ཤེས་ལུས། ཧེ་མ་ཡོད་པའི་ཁྲིམས་སུ་ལས་ཆོས་བས་ཏེ། ཁྲིམས་གསར་བཞི་ནི་དང། འབྲུག་གི་རྩ་བ་གསུམ་དུ། མཐའ་དམ་ཚིག་གི་སྒོ་ལས་ཕྱག་ཞུ་ནི་འདི། དགེ་སློང་ཚོགས་སྡེ་གྱི། འགན་ཁུར་བྱིན་པའི་སྲི་ཞུ་ནི་ལ། གཉིས་པ། དགེ་སློང་ཚོགས་སྡེ་འདི། དགེ་སློང་ཚོགས་སྡེ་གྱི། ཐུན་མི་དབྱུང། གཞུང་ལྟར་དམིགས་བསལ་གྱི་བར་ན་ཟམ་གསུམ་གྱི་ཡུམ་ལས་སྟོད་འདི་གི། གཞུང་གི། རྒྱལ་ཁམས་ཀྱི་ཆ་ལ་རྫི་བདག་ལུ། རྫི་བོ་ལྕགས་རི། དྲན་གསོ་བ་ཅིན། གཞུང་ལུགས་ཐུགས་ཀྱི་དྲན་གསོ་ཕུལ་ནི་བདེ། ཚོགས་སྡེ་དགེ་རྒན་ཁ་ཅིག་ཨིན་རྒན་ཁུ་ཅིག་ཨིན་སེ་ཞུ་ནི་ལ། དེ་མ་ཚད། རང་གི་འདེམས་ཁོངས་ནང་མི་སེར་ཚུ་དང། ཆོས་ཁྱིམ་ལས། ཁོང་གི་དཀའ་ངལ་དག་སྐྱིད་སྡུག་སུ། ཞབས་ཏོག་འགྲོ་རམ། ག་ཅིག་སྦས་གོབ་འདུག་ག་དེ། གཞུང་ལུགས་སྙན་ཞུ་ཕུལ་ནི་དེ་རྒན་ཁུ་གསུམ་ཨིན་སེ་ཞུ་ནི་ལ།

སེང་ཕོ་སྐད་དེ་ཡི་ཕྱག་ཞུ་ནི་ཡིན་སེ་ཞུ་ནི་ལ། དེ་ལས། མི་བསད་དང་གཞུང་གི་བག་ན་རྒྱུ་འབྲས་ཀྱི་ཟམ་ཟུམ་གྱི་དབྱིངས་ལས་བཏོན། རང་གི་དེ་ཡང་ཅི་ཆོག་གང་ཆོག་གི་ཐོག་ལས་ཕྱག་ཞུ་ནི་ཡིན་སེ་ཞུ་ནི་ལ། བཀའ་དྲིན་ཆེ།
ལགས་སོ། བཀའ་དྲིན་ཆེ། ད། ང་ཆེ་ར་ན། དགའ་ས་རྫོང་ཁག་གི། རྒྱལ་ཡོངས་ཚོགས་སྡེ་གྱིས་དེ་ལྟར་འདེམས་དངོས་ཀྱི་གྲངས་སུ་ལོ་བརྒྱ་མ་གཏོགས་ནུས་པའི་དེ་ལྟར་རིགས་དང་དུས་བསྐལ་དེ་བརྒྱུད་པའི་གཞུང་མི་དེ་ཁོང་ར་གསུམ་ལོ་དེ་སྔ་གཅིག་གི་ནང་ལ་མོ་འགོ་ཚུགས་ཀྱི་གསལ་བཤད་ཀྱི་གོ་སྐབས་དུས་ཡུན་སྐར་མ་བཅུ་ཐམ་གྱི་རིང་ལོ་དེ་ལྟར་ཕུལ་མི་དེ་ད་ལྟའི་བྱེད་པའི་བརྒྱུད་དུ་གཉིས་ཡིན་སྲིད་ཞུ་ནི་ད་དེ་ནས་ལོ་ད་སྤྱིར་ང་ཆེ་རེ་གི་འབྲུག་རྒྱལ་ཁབ་གཅིག་གི་མི་སེར་ལྷག་པོར་འདུས་པའི་དེ་ལྟར་རིགས་ནའང་ང་ཆེ་ར་དེ་ལྟར་ལས་རིམ་རྩོད་བསྒྲུན་གྱི་ལས་རིམ་དེ་འགོ་རིང་ཐབས་སུ་གྱི་ས་གོ་ན་ལོ།

ད་ར་ལས་བཞིན་པའི་ཨ་སི་ཐད། ད་དྲི་བ་གི་ཐི་ཁ་ཧུད་པདའ། ད་མ་ར་ང་རིག་གི་ནང་མཉམ་རུ་ཏན་ཟི་ལུག་དྲི་བ་ཅི་ཕི་གོ་ནི་མེ་ལ། ད་དྲི་བ་དི་མ་པད། ང་ཅ་ར་ན། ག་ས་ཛོང་ཁ་ཐ་ཟུ་གི་ཛོང་ཁ་ཅི་བས་བས་འོ་ད་ལུ། ད་ན་ཧིན་གཞན་ཡིན་ཉིས་སྟོང་བརྒྱད་གི་ཙ་ཐུ་ན་ལུ། ད་ཐོན་མི་ག་ཡ་མེད་པ་ང་ཐེ་འགོ་མི་དེ་ཙ་བ་ར་ང་ཅ་ར་ཤི་རིག་ན་ལུ། ད་ཐོ་རིམ་གི་སློབ་གྲ་འཇུག་དུ་མི་ག་མེད་ནི་དི་གི་ཨིན་བས་སེ་ཞོ་ནི་ལ། ད་ཨ་ན་བས་བས་འོ་ད་ལུ་ད་ད་རི་ང་ཅ་ར་དེམ་ངོ་སུམ་ན་ཐོན་བས་འོ་ད་ལུ། དེ་ནོ་སི་བའི་སེམས་འགའ་ཡིག་གི་གནས་དང་བཅིངས་པའི་ཏཱ་ནའི་བས་བོ་ད་ད་མཉམ་རོ་བསྟན་ཟིང་ཧ་ཏུ་ལི་བས་བ་ཅིན་ད་ང་ཆི་རི་ག་སོ་རྫོང་ཁ་ན་ལུ་དེ་ད་ཡ་ལ་ཡ་ད་ལུ་ན་ན་འཛོམ་གྱི་བས་བ་ཅིན་ལ་ད་ང་ཅི་གི་ཡ་ཨ་ལུ་པུ་སུ་དི་སུ་ཆོ་ད་བས་བ་ད་ལུ་དེ་སྟབས་དུ་མ་དུ་ག་ཅི་ཟུམ་ཟིམ་མ་ག་ཅི་གུ་ལེ་དེ་ད་བསྟན་ཟིན་བས་རུ་ན་མཉམ་རོ་བསྟན་ཟིན་བས་རོས་དེ

གནས་སུ་ཀྱི་ཐོ་བོང་འདི་འདུག་པ་ལ། ད་ལ་ཡའི་ད་ནོ་ནོ་ན་ཟོམ་བེ་བ་ཅིན་ད་ཁྲོམ་ད། འདྲ་མཉམ་བེ་ད་གནས་སུ་ཀྱི་འདི་སུ་ཐོ་བོང་མི་འདུག་པ་ལ། ལྕགས་ཁྲིམ་ད་འདི་སུ་ཡོད་རེད། མི་སེ་ལོ། དེ་ཁོ་ཆེ་མ་ཚང་མ་བེ་དེ་ཐོབ་གི་སུ་ཡོད་མི་འདུག་པ་ལ། དེ་ཨ་ནི་འདྲ་མཉམ་བེ་ཐོབ་སུ་ནི་གི་དེ་ཆ་གིན་ཅི་ག་ཅི་ཟིག་སུ་ག་སེ།

བཅའ་ཁྲིམས་ཨ་ནི་དང་ཨ་ནི་གསུང་འབྲེལ་གནང། ཁྱད་པར་དུ་ཨ་ནི་ཡུས་ཧེ་མ་གིས་སྤེལ་པའི་བ་ཅན་ཧེ་མ་གིས་ས་ཡི་བཅའ་ཁྲིམས་དེ་ནང་ལོ་ཆ་གི་ཐོབ་ངང་ནུས་ཡོད་མས་ལ་སྦེ་ཐང་ལམ་ལུགས་དེ་ཨ་ནི་ཡིས། ད་རིས་ཀི་བཅའ་ཁྲིམས་ནང་ལོ་འཇུ་ཅི་ཨ་ནི་བི་ཡ་སི་ཆེ་མི་སི་ལུགས་ཤེས་གོ་མས་སི་མི་ཅི་དེ་འགན་ཁུ་བ་སུ་བ་ཅན་བུན་ཐོག་དོན་གསུམ་ཅི་འདུག་དེ་ད་ཐུག་གི། ང་ཅི་ར་ཟུང་ག་ཁྱེད་ཅིག་གི་རྒྱུན་ཡོང་སོ་དེ་གི་ཐུ་མི།

དེ་ལྟར་སྤྱོད་པའི་ནི་དེ་དེ་ང་ཅག་གི་བའི་བའི་ཡིད་ཟེར་ཞུ་ནི་ལ། དེ་བའི་བུ་ད་ལུ། ལོ་སྐྱིད་ན་ལུ། དེ་ཚོགས་སྟེང་ཚར་གཉིས་སུ། དེ་དབྱི་གོ་ན་བྷ་ཚར་གཉིས་འོང་གོ་ཟེར་མི་དེ་དེ་མི་བདེ་ནི་ཟེར་ཞུ་ནི་ལ། དེ་མི་བདེ་ནི་ཟེར་ཞུ་གོ་མི་དེ། འདེམས་ཁོངས་ན་ལུ་ཚར་གཉིས་འོང་གོ་བི་སེ་ཡིན་དབྱི་གོ་ན་ལུ་ཚར་གཉིས་ཡོད་ཟེར་མི་ཡིན་ཟེར་ཞུ་ནི་ལ། ད་འདེམས་ཁོངས་སོ་ད་ལུ།

དེ་ནས་མཉམ་རོལ་གྱི་དྲི་བ་འདི་སྣང་སེམས་མིག་ལས་བཞིན་གཅིག་ཡིན་པས། དེ། བ།
རྫི་བཟོད་མེད་པ་ཅིན་ཧ་མི་ཁོ་ཟེར་དུ་བཟོད་མེད་ཡིན་པས། དེ། བསླབ་ནི་ཅཱ་ནི་གསུང་ནི་ཅཱ་ནི་དེ་སྟབས་དེ་ར་དེ་ཟེར་ཞུ་ནི། ལ་སོགས་ཀར་ཆེ། ད། ཡེ་ཤེས་རྡོ་རྗེ་ཁ་ཐུ་ལས། ན། ས་ཡི་མཁའ་འགྲོས་ད། དེ་འཛིན་ལུགས་སྤྱི་བ་རེ་རེ། ད། དང་པ་ར། ས་ཡི་མཁའ་འགྲོས་ལ་སྤྱི་བ་ཕྱི་ལ། ལ་སོགས། ད།
སྤྱི་བ་དང་པ་རེ་ས་ཡི་མཁའ་འགྲོས་ལུགས་མི་ལ། ད། ག་ས་རྫོང་མཁར་གྱི་མི་སེར་ཡོངས་ཀྱིས་བློ་གཏད་དེ། དེ། རྩ་ཐུག། སྒྲུབ་རིམ་ལས། རྒྱལ་ཁབ་ཀྱི་དབུ་འཕང་མཐོ་བའི། ཚོགས་ཁང་ཆེན་མོ་ན། ཕྱག་ཞུ་བའི་སྐབས་ལུས། ཏེ། ཚོགས་སྡེ་གྱི། ཕྱག་གིན། ཕྱག་གིན་ལས་བཏོན། སྟབས་མ་བདེའུ། གདོང་ལེན་འདི་སོ་ག་དེ་བེ་ར་ཇུན་ག་གོ་ལའི་རྡོར་དྲིལ་གྱིས། ན་ལས་གསུངས་སུ་བ་བྱིན་ལ།
ལེས་ཀ་རི་ཤེ། ད་ལྟའི་ད་རེས་ང་རེ་ཡི་ཕྱག་རོགས་མཉམ་རོ་གཉིས་དེ་སྤྱི་ཚོགས་ན་དེ་ཁོང་ར་གི་ཞུ་དོ་ཟི་མེ་ཡི་གོ་སྐབས་མ་ཐོབ་ལེ་བསྟན་འདི་པའི་ཉམས་མྱོང་མེད་མི་དི་གུ་དེ་ང་ཡེ་ལོ་ལྔ་གི་ཧེ་མ་དེ་ཉམས་མྱོང་མེད་པའི་རྫུས་སེ་ཞུ་ནི་ལ་དེ་རྫུས་ད་ལུགས་དི་ག་ལེ་ལོ་བདུན་གི་ཉམས་མྱོང་གཡོ་ན་ཡོད་སེ་ཞུ་ནི་ལ་ལོ་བདུན་གི་ཉམས་མྱོང་ཡོད་ལ་ཨིན་དི་པའི་དི་པའི་རུ་གོ་ཡེ་ཚོ་དེ་ན་འཇོ་ད་ལུགས་དེ་ལ་ཁ་བཏང་ཡི་ལ་ལ་ཁ་བཏང་མེད་དི་ག་ཅིམ་སེ་བ་ཅིན་དེ་རྒྱལ་ཁབ་གི་ཁྲིམས་བརྩམས་མེད་ལ། དེ་ཁྲིམས་འདི་ཙམ་ད་ལུ། དེ་རྫོང་ཁ་ཁད་ཅིག་གི་འཐུས་མི། དེ་ཉམས་མྱོང་འདྲ་བོ་མ་འགྲོ་ཡོད་མེད་ལས་ཤོག་འདུག། དེ་ན་ལུ་གཞུང་གི་ཁད་ཕྱོགས་དེ་སུ་ལས་ཤོག་འདུག། དེ་དེ་སུ་ད་ག་ར་ལ་བས་བེའོ་ད་ལུ། དེ་རུག་གི་ཚུལ་ས་རང་མ་ཚུལ་བ་བཞིན་སྟབས་མ་དུས་དོན་མེད་ལ། དེ་དང་མ་ཨ་ཙི་ཅི། དེ་དེ་ན་ལུ་གོམས་འདྲི་ཚིག་སུ་སུ། ཁྲིམས་འདི་གི་དོན་དག་དེ་ཧ་གོ་ཚུལ་སུ། གོ་བ་ལེན་ཚུལ་སུ་ལ་ག་ཏང་ཡི་ཚེ་ཞོ་ནི་ལ་ཨིན་དེ་བས་དེ་བས་རུ། དེ་ད་ལོ་ང་འཇོ་བེའོ་ད་ལུ། དེ་ད་ག་ར་ཧ་གོ་ཡེ་ཚེ་ཞུ་མི་ཤེས་བས་ལ་དེ་དེ་བེའོ་ད།

གསུམ་གྱི་བར་ལ་ལོ་དེ་གའི་གི་ལས་རིམ་དེ་དེ་ལྟ་དེ་བྱེད་པའི་བཅུ་དྲུག་ཡིན་ཟེར་ཞུ་ནི། ད་ལ་ལོ་རུ་དེ་ཚོས་མ་ཚང་པ་ལས་སུ་གནང་དེ་དེ་དེ་ཚོས་ཚང་མི་གི་དེ་གམ་ལ་ལོས་དེ་ལ་ལོ་སུ་ཚང་བའི་དེ་བས་སུ་གནང་དེ། ད་ང་ཆེ་གི་ལས་རིམ་དང་ཁྲིད་དེ་གི་བས་ད་ན་ལ་མ་ང་ཆེ་ར་འཇུག་དུས་གི་གསལ་བཤད་གི་གོ་སྐབས་དུས་ཡུན་སྐར་མ་ལྔ་ལྔ་རེ་ཁོང་ར་འདེབས་ངོ་རེ་རུ་ལུ་ཕུལ་ནི་ཡུལ།

ཏེ་ཨིམ་ད་ལུ་ད་ཅིང་ང་ར་སྔ་ཏུ་ལས་ཞུ་མི་དི། ཏེ་གེ་སི་ག་དེམ་བཅོ་བའི་སྔགས་ཀྱི་ཚ་ཐུ་ཀྲུབ་ཡ་སོ་བ་ཅིན། དེ་བི་ལོ་ང་ན་ལུ་ང་ལ་སོགས་སུ་ལ་ཡ་ཤ་བེ་ཡོ་བི་ཁ་ལུ། ཏེ་གནས་སོ་ཐུ་བོང་གི་ལྕགས་ཁྲིམས་སེ་མི་དི། ཏེ་དི་མེ་ཐབ་མེ་བི་གི་ལམ་ཅིང་ཡི་སེ་ཤུ་ནི་ལ། དི་གེ་རབ་ན་ལུ་ག་ས་རྫོང་ཁ་གི་མི་དི་དི་ན་ཚུ་སི། ཚུ་གོམ་དི་ག་ཅིན་མི་སོ་བ་ཅིན། ཏེ་ཁྲིམས་དི་གཞན་དི་བེ། ཏེ་སུ་རེ་ན་གོ་སེ་ཚུ་མི་དི་ང་ཡི་སེ་ཤུ་ནི་ལ། ཏེ་ནེ་བོ་ལེ་ཏེན་དེ་བེ། ད།

ད་དེའི་ཤུལ་ལས་བཅའ་ཁྲིམས་ཀྱི་བརྒྱུད་སྐུལ་བས། བཅའ་ཁྲིམས་དེ་བརྒྱུད་སྤེལ་ཡིག་ངག་ལེན། དེ་སྔ་ཕྱིའི་འགྲུལ་པའི་མིས་ག་ས་རྫོང་ཁག་གི་མི་སེར་ཅམ་ཞིག་མིན་པས། རྫོང་ཁག་ཁེ་གཅིག་གི་མི་སེར་ག་རག་རྒྱལ་ཁབ་ན་ལུག། དེ་ཨ་ལུ་དུས་སུ་གཡུག་མ་ཐོབ་བ་ཅིན། ག་ཅི་བས་མ་ཐོབ་བས་ན། དེ་ན་ལུག་བརྗེ་བཀོལ་རེ་མེད་ག། མི་སུ་རེ་ཐོབ་བཅའ་ཡུལ་གྱི་མང་ངེས་ལས་གཞུང་ནས་ཐོབ་བ་ཅིན། དེར་བར་མི་སེར་ག་རག་ལུག་གི་ལག་པ་འཁྲུད་ཀྱི་ག་མ་འཁྲུད་ག་བང་ན་འཛག་མ་འཇོག་ག། དེ་སུ་ག་རག་ང་ཅག་མི་སེར་རེ་རེའི་བཞིན་འདུག་གི།

དེ་དེ་ལས་ན་ང་ཅི་རེ་གི། ད་ཙག་ཙུ་ད་དྲི་བའི་གི་གོ་དཔོན། དེ་དེ་ལས་ན་ཉེ་འདབས་ཀྱི་མི་སེ་ག་རོ་ལ་རྣམ་སེམས་མི་དགའ་རི་ཆེ། དེ་དེ་ལས་ན་ང་ཅི་རེ་གི་ག་ས་རྫོང་ཁག་གི་དེབ་ངོ་གསུམ་གི་ཁབ་དེ་ལས། དེ་ང་ཅི་གི་རྩེ་དྲིན་གི་ལས་རིམ་འདི་ན་ལུ་དེ་ག་ར་གི་དེ་མ་ཐུ་ཐུབ་པའི་ལས་གཞོན་པའི་སུ་ནང་དེ་དེ་ལས་རྣམ་སེམས་མི་དགའ་རི་ཆེ། ད།